ད་རེས་ང་རང་ཚོའི་གསང་ཆེན་རྒྱུད་གྲྭ་གི་ཐུགས་རེ་གནང་བ་ནང་བཞིན་དྲ་ཐོག་ནས་མང་ཚོགས་ལ་ཡང་གང་ཟེར་དགོས་རེད་ཆོས་འབྲེལ་ཟེར་ནའི་མི་འདུག་དེ་འདྲས་ཅིག་ལབ་རོགས་བྱེད་ཟེར་གསུངས་པ་རེད་དེ་ཡིན་དུས་ཙང་ནས་ངས་ད་ལྟ་འདི་ཐོག་ནས་གསན་གཟིགས་གནང་མཁན་ཚང་མ་རང་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད་ཅེས་ཞུ་ཡ་ཡིན། དེ་ནས་ད་ང་རང་ཚོ་ད་ལྟ་གནས་ཤིང་རྒྱུ་བའི་འཇིག་རྟེན་གྱི་ཁམས་འདིའི་ནང་ལ་ཡང་ད་སེམས་ཅན་དཔེ་མཐའ་དང་མུ་མེད་པ་ཞིག་དེ་འདྲས་ཡོད་རེད། གནས་འདིའི་ནང་ནས་ད་ང་རང་ཚོ་འགྲོ་བ་མི་ཟེར་ཡ་དེ་ཅིག་གཞན་དང་མ་འདྲ་བ་ཞིག་བསམ་བློ་རྒྱ་ཆེན་པོ་གཏོང་རྒྱུ་ཡོད་མཁན་ཅིག། ཕན་བདེ་བསྒྲུབ་པ་ཡིན་ན་དཔེ་རྒྱ་ཆེན་པོ་བསྒྲུབ་ཐུབ་མཁན། དཔེར་ན་གཅིག་ཆོས་ཕྱོགས་ནས་བསམ་བློ་བཏང་པ་མ་ཡིན་པར་འཇིག་རྟེན་ངོ་ཕྱོགས་ནས་བསམ་བློ་བཏང་པ་ཡིན་ན། སེམས་ཅན་གཞན་ལས་ཨེ་ནི་མི་གིས་དཔེ་ལས་ཀ་རྒྱ་ཆེན་པོ་དང་ཅིག་འགྲོ་བ་མང་པོ། བརྒྱ་ཕྲག་སྟོང་ཕྲག་མང་པོ་ལ་ཡང་ཕན་ཐོགས་རྒྱ་ཆེན་པོ་དེ་འདྲས་བསྒྲུབ་ཐུབ་ཡ་ཅིག་ཡོང་ཐུབ་ཀྱི་ཡོད་ཡིན་པ་རེད། དེ་ཡང་ད་ག་ནང་བཞིན་སྡུག་གི་ངོས་ནས་བཤད་པ་ཡིན་ན་ཡང་སེམས་ཅན་སྡུག་ཅག་གང་འདྲས་ཞིག་ཡིན་ནའི་བྱེད་མི་ཐུབ་ཡ་དེ་འདྲས་མི་གིས་དཔེ་ཡང་སྡུག་ཅག་ཞེ་པོ་དེ་འདྲས་མི་དཔེ་འབུམ་ཕྲག་མང་པོ་ལ་ཡང་གནོད་འཚེ་བྱེད་ཐུབ་ཡ་དེ་འདྲས་ཡང་མིས་བྱེད་ཐུབ་ཀྱི་ཡོད་རེད་དེ་དེ་འདྲས་ཡིན་དུས་ཙང་ནས་ད་ང་རང་ཚོ་འགྲོ་བ་མི་ཡིན་པའི་ཆ་ནས་དེ་ནས་ད་ཅིག་མི་ཚེ་འདི་གང་ལྟར་ཅིག་དོན་དང་ལྡན་པ་ཅིག་ཚེ་འདི་ལ་ཡིན་ནའི་སྐྱིད་པ་ཕྱི་མ་ལ་ཡིན་ནའི་བདེ་བ་ད་དེ་འདྲས་ཅིག་ཚང་མས་འདོད་ཀྱི་ཡོད་འགྲོ་བ་མིས་མཚོན་པའི་གང་ལྟར་སེམས་ཅན་དུ་གཏོགས་ཚད་ཚང་མ་ལ། བདེ་སྐྱིད་འདོད་མཁན་ཅིག་དང། སྡུག་བསྔལ་མི་འདོད་མཁན་ཤ་སྟག་ཡིན་པ་རེད། རེད་དེ་ཡིན་ན་ཡང་ད་གང་ཟེར་དགོས་རེད། སྡུག་བསྔལ་འདོར་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་རྒྱུག་གསུངས་པ་ནང་བཞིན། བསམ་བློ་ལ་ད་སྡུག་བསྔལ་མེད་ཡག་ཅིག་བསམ་བློ་ཡོད་རེད་དེ་ཡིན་ན་ཡང་མ་ཤེས་རྨོངས་པས་སྒྲིབ་བྱས་ནས་གང་ལྟར་མང་ཆེ་བ་དེ་སྡུག་བསྔལ་གྱི། ནང་ལ་ཚུད་བསྡད་པ་ཅིག་དང་སྡུག་བསྔལ་གྱི་རྒྱུ་བསྒྲུབ་བསྡད་པ་ཞིག་འདི་འདྲས་ཡོང་གི་ཡོད་རེད་བྱས་ཙང་འདི་འདྲས་ཡིན་དུས་ཙང་ནས་དེ་འདྲས་མ་ཡིན་པ་ད་ང་ཚོ་སོ་སོ་རང་དོན་རང་ལ་གཅེས་པ་ཡིན་དུས་ཙང་ནས་ཨེ་མི་ཚང་མས་ད་ཅིག་བདེ་སྐྱིད་ཡོང་ཡ་ཅིག་ཚེ་འདི་ལ་ཡིན་ན་བདེ་བ་ཕྱི་མ་ལ་ཡིན་ན་སྐྱིད་པ་འདི་འདྲ་ཞིག་ཡོང་ཡ་ཅིག་གི་ཡི་བསམ་བློ་གཏོང་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་དེ་ཨེ་ནི་ག་འདྲས་ཡོང་གི་ཡོད་རེད་ཟེར་ལབ་པ་ཡིན་ན་ད་ཅིག་གང་ཟེར་དགོས་རེད། ཆོས་ཐམས་ཅད་རྒྱུ་རྐྱེན་རྟེན་འབྲེལ་ལ་བརྟེན་ནས་བྱུང་བ་ཡིན་པ་རེད། རྒྱུ་རྐྱེན་མེད་པ་ལ་བརྟེན་ནས་ཡོང་གི་ཡོད་མ་རེད། རྒྱུ་མེད་པ་ལས་ཡོང་གི་ཡོད་མ་རེད། རྒྱུ་ནོར་བ་ལས་ཡོང་གི་ཡོད་མ་རེད། རྒྱུ་མ་ཚང་བ་ལས་ཡོང་གི་ཡོད་མ་རེད། རྒྱུ་རྐྱེན་རྟེན་འབྲེལ་ཚང་བ་ལ་བརྟེན་ནས་ཨེ་ནི་ཡོང་གི་ཡོད་རེད། བྱས་ཙང་དེ་འདྲ་ཡིན་དུས་ཙམ་ནས་ང་རང་ཚོས་ད་མི་འདོད་པ་དེ་ཨེ་ནི་ག་རེ་རེད་ཟེར་ལབ་ཡིན་ན་སྡུག་བསྔལ་ཡིན་པ་རེད། གཅིག་ལུས་ཀྱི་སྡུག་བསྔལ་སེམས་ཀྱི་སྡུག་བསྔལ་ལ་སོགས་པ་ད་སྡུག་བསྔལ་གྱི་རིགས་ཐམས་ཅད་དེ་ག་འདྲ་བྱས་ཏེ་བྱུང་བ་རེད་ཟེར་ན། སྡུག་བསྔལ་འདི་སྐྱེས་ཏེ། ཨེ་ནི། ལྷ་དང་ཀླུ་ལ་སོགས་པ་དེ་འདྲས་ཀྱི་ཆོ་འཕྲུལ་ལ་བརྟེན་ནས་བྱུང་བ་ཡང་མ་རེད། སྟེས་དབང་སྟབས་ལེགས་ཀྱིས་བྱུང་བ་ཡང་མ་རེད། འོ་ན་ག་འདྲ་བྱས་ཏེ་བྱུང་བ་རེད་ཟེར་ལབ་ཡིན་ན། ཨེ་ནི་རང་རང་སོ་སོའི་ཕ་གིའི་ལས། བསགས་ནས། ལས་ངན་པ་བསགས་པ་ལ་བརྟེན་ནས་ཨེ་ནི་འབྲས་བུ་སྡུག་བསྔལ་བྱུང་བ་ཡིན་པ་རེད། དེ་འདྲས་ཡིན་དུས་ཙམ་ནས་ལས་ངན་པ་ཟེར་ཡག་དེ། ཨེ་ནི། སྤང་དགོས་པ་རེད།

རང་དང་གཞན་ཟེར་ཡག་གཉིས་ཕྱེ་ཡོང་དུས་ཙམ་ནས་ཨེ་ནི་རང་ཕྱོགས་ལ་ཆགས་པ་དང། གཞན་ཕྱོགས་ལ་སྡང་བ་དང། ལས་འབྲས་ལ་རྨོངས་པ་འོ་ད་དེ་འདྲས་ཀྱི་ཆགས་སྡང་རྨོངས་གསུམ་ཟེར་ཡག་དེ་ཡོང་གི་ཡོད་རེད་དེ་འདྲས་ཡིན་དུས་ཙམ་ནས་ཆགས་སྡང་རྨོངས་གསུམ་ཟེར་ཡག་དེ་ཡོད་ན་ཆགས་སྡང་རྨོངས་གསུམ་གྱིས་ཀུན་ནས་བསླངས་པའི་ལས་དེ་ཐམས་ཅད་ལ་ཡང་ཨེ་ནི་མི་དགེ་བ་ཟེར་གྱི་ཡོད་རེད། མི་དགེ་བ་ཟེར་ན་ག་འདྲས་རེད་ཟེར་ན་འོ་ད་དེ་ཆགས་སྡང་རྨོངས་གསུམ་ལས་བྱུང་བ།

རས་འབྲས་བུ་མི་འགྲུབ་པ་ལ་སོགས་པ་ད་ལྟ་ད་ཅིག་མི་འདོད་པའི་རིགས་ཚང་མ་ལོག་དེ་རང་རང་སོ་སོས་ལས་ངན་པ་བསགས་པ་ལ་བརྟེན་ནས་བྱུང་བ་ཡིན་པ་རེད། དེ་འདྲ་ཡིན་དུས་ཙམ་ནས་ད་ལས་ངན་པ་ཟེར་ཡག་དེ་སྤང་དགོས་པ་རེད་དེ་ང་ཚོས་སྤང་དགོས་རེད་ཟེར་ན་ལས་སླ་པོ་ཅིག་ཡོད་མ་རེད་གང་ཡིན་ཟེར་ན་ཐོག་མ་མེད་པའི་དུས་ནས་བྱས་ནས་ད་ལྟ་བར་དུ་ཉོན་མོངས་པ་དང་མཉམ་དུ་འབྲེལ་འདྲིས་བྱས་ནས་ཕྱིན་བསྡད་པ་ཡིན་དུས་ཙམ་ནས་ཁོ་ལམ་སང་སྤང་དགོས་རེད་ཟེར་ན་ལས་ངན་པ་སེ་ཟེར་ཡག་དེ་གིས་ང་ཚོ་ཕུང་ལ་སྦྱོར་གྱི་ཡོད་པ་ལས་ངན་པ་ལ་བརྟེན་ནས་འབྲས་བུ། སྡུག་བསྔལ་མི་བཟད་པ་ཡོང་གི་ཡོད་པ་ཤེས་ཀྱི་ཡོད་རེད་དེ་ཡིན་ན་ཡང། ལག་ལེན་གྱི་ཐོག་ལ་ཡང་འགེལ་དགོས་བྱུང་ན་དེ་དཀའ་ལས་ཁག་པོ་ཞེ་དྲག་ཡོད་རེད་ད་དེ་ག་འདྲས་བྱས་ཏེ་སྤོང་དགོས་རེད་ཟེར་ན་སེམས་ལ་ཡང་འགྱུར་བ་བཏང་བྱས། སེམས་ཀྱི་ད་དངོས་གནས་ཉོན་མོངས་ཤི་ང་རང་ཚོ་ལ་ཕྱིའི་དགྲ་ག་འདྲས་ཅིག་ཡིན་ན་ཡང་ང་རང་ཚོ་ཕ་གི་དམྱལ་བའི་ནང་དམྱལ་དོང་གི་ནང་ལ་ཡང་བཅུག་ཐུབ་ཡ་ཅིག་ཡོད་པ་མ་རེད། ད་ལས་ངན་པ་ཟེར་ཡ་དེ་གི་ནི་དམྱལ་བའི་མེའི་ནང་ལ་སྲེག་ཡ་སྲེག་ཡ་ཅིག་ལས་ངན་པ་ལ་བརྟེན་ནས་ཡོང་གི་ཡོད་རེད། དེར་མ་ཟད་པའི་ད་ཅིག་སྡུག་བསྔལ་མི་འདོད་པའི་རིགས་ཐམས་ཅད་དེ་ང་རང་ཚོའི་མི་འདོད་པའི་སྡུག་བསྔལ་གྱི་རིགས་གང་དང་གང་ཡོད་པ་དེ་ཚང་མ་ལོག་རང་རང་སོ་སོའི་ཕ་གི་ད་ལས་ངན་པ་བསགས་པ་ལ་བརྟེན་ནས་བྱུང་བ་ཡིན་པ་རེད། དེ་འདྲ་ཡིན་དུས་ཙམ་ནས་ནི་ལས་ངན་པ་ཟེར་ཡ་དེ་ད

ད་ངོ་ནས་ཅིག་ཉོན་མོངས་པ་ཟེར་ཡག་དེ་ད་ཆགས་སྡང་རྨོངས་གསུམ་དེ་བཞིན་དུ་ཅིག་ང་རྒྱལ་དང་ཕྲག་དོག་ལ་སོགས་པ་ད་ག་ད་ཅིག་དེ་ཉོན་མོངས་པའི་རིགས་ཀྱི་བློ་ཐམས་ཅད་དེ་ཡིས་ང་ཚོ་ལ་གནོད་ཀྱི་ཡོད་པ། དེ་ཡིས་ང་ཚོ་བའི་ཕུང་ལ་སྦྱར་གྱི་ཡོད་པ་འོ་ད་དེ་འདྲས་ཅིག་བསམ་བློ་བཏང་བྱས་དེ་ཡིས་དེ་ཡིས་ནི་སྤང་ཡག་ལ་ཡག་ཐབས་ཤེས་མང་པོ་ཡོད་རེད་དེ་གཙོ་བོ་ཡིས་ནི་ད།

ཡང་གཙོ་བོ་དེ་ད་སེམས་ཀྱི་སྒོ་ནས་ཡིད་ཀྱི་སྒོ་ནས་འདུལ་བ་དེ་གལ་ཆེ་ཤོས་ཡིན་པ་རེད། ལུས་ངག་གཉིས་འདི་དེ་ཡིད་གང་སོ་རུང་ད་འཁོར་འདྲ་བོ་ཅིག་ཆགས་ཡིད་དེ་གཙོ་བོ་འདྲ་བོ་ཅིག་ཆགས་ཡོད་ཅེ་ན་དེ་ཡིན་དུས་བསྟན་ན་སེམས་ལ་འགྱུར་བཅོས་མ་ཕྱིན་ན་ཨེ་ནི་ཁ་ནས་ཅིག་འདོན་པ་མང་པོ་བཏོན། སྔགས་མང་པོ་བགྲངས་འདི་འདྲ་བྱེད་ན་རྩ་བའི་དོན་མེད་ཕན་ཡོན་མེད་པ་ད་ག་ལ་ཡིན་ཕན་ཡོན་རྒྱ་ཆེན་པོ་ཡོད་དང་ཡོད་རེད་དེ་ཡིན་ན་ཡང། ཡིན་ན་ཡང། དེ་ག་ཙམ་ཅིག་གི་ནུས་པ་ཐོན་པ་གཅིག་དང།